འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན།
འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
དེང་སྐབས་འཛམ་གླིང་འདིར་བྲེལ་ཟིང་ཆེ་བ་དང་མྱུར་མགྱོགས་ཆེན་པོས་འགྱུར་བ་འགྲོ་བཞིན་པའི་གནས་སྟངས་ཀྱི་འོག་ནས། འགྲོ་བ་མི་རྣམས་ལོ་རྒྱུས་ཐོག་བྱུང་མ་མྱོང་པའི་སེམས་ངལ་དང་ཡིད་མུག་གི་དཀའ་ངལ་མྱོང་མཁན་ཇེ་མང་དུ་འགྲོ་བཞིན་པ་ངོས་འཛིན་བྱེད་ཀྱི་ཡོད་པ་དང། ནུབ་ཕྱོགས་ཡུལ་གྲུ་ཁག་ནང་ལ་དཀའ་ངལ་དེ་གདོང་ལེན་བྱེད་པའི་ཆེད་དུ། ནང་ཆོས་ཀྱི་སྒོམ་ཉམས་ལེན་བྱེད་པའི་ཐབས་ལམ་ལག་བསྟར་བྱེད་བཞིན་ཡོད་པ་ཅིག་རེད། དེའི་གྲས་ནས་དར་སྲོལ་ཆེ་ཤོས་དེ་དབྱིན་ཇིའི་ནང་ལ Mindfulness ཞེས་བསྒྱུར་བའི་སྒོམ་གྱི་ཆ་ཤས་དེ་ཆགས་ཀྱི་ཡོད་པ་རེད། ལེ་ཚན་འདི་ཡི་ནང་ལ། སྒོམ་དེ་སེམས་ངལ་གྱི་ཆེད་དུ་ལག་བསྟར་ཅི་འདྲ་བྱས་ནས་བྱེད་ཀྱི་ཡོད་པ་དང། ཉམས་ལེན་བྱེད་སྟངས། དེའི་ཕན་ཡོན་སོགས་ཅི་འདྲ་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པའི་སྐོར་ལ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་གི་ཡོད། མི་འགའ་ཤས་ཀྱིས་འདི་ལ་བོད་ཀྱི་ཐ་སྙད་དྲན་པ་ཉེར་བཞག་ཅེས་བརྗོད་ཀྱི་ཡོད་པ་དང། ཡང་ཁ་ཅིག་གིས་འདི་ལ་དེང་སྐབས་ཁྱབ་བརྡལ་འགྲོ་བཞིན་པའི་དྲན་པ་ཉེར་བཞག་ཅེས་ཀྱང་བརྗོད་མཁན་ཡོད་པ་རེད། འོན་ཀྱང་བོད་ཡིག་ཚིག་མཛོད་ནང་ལ་འགྲེལ་བརྗོད་བྱས་པ་ལྟར་ན་དྲན་པ་ཉེར་བཞག་ཟེར་བ་འདི་ཞི་གནས་དང་ལྷག་མཐོང་གཉིས་ཀ་ཚུད་པའི་ཉམས་ལེན་ཞིག་ཡིན་པའི་འགྲེལ་བརྗོད་བྱས་པ་དེ་ངོ་མ་ཡིན་ཚེ། ད་ལྟ་བསྒྱུར་བཞིན་པའི Mindful ཟེར་བ་དེ་དྲན་པ་ཉེར་བཞག་ཟེར་བ་དེ་ཡིན་མིན་གསལ་པོ་མེད་པ་ཅིག་རེད། ཡང་འགའ་ཤས་ཀྱིས་འདི་ལ་དྲན་པ་ཞེས་བརྗོད་མཁན་ཡོད་པ་རེད། ཡང་སྙིང་བོད་སྐད་ནང་ཚིག་འདི་དང་ཐད་ཀར་དོན་ཐུག་པའི་མིང་ཚིག་ཅིག་ཡོད་མེད་ཤེས་མ་སོང་ཡང། གང་ལྟར་ཀྱང་འདི་ནི་སྒོམ་གྱི་བྱེ་བྲག་པ་ཅིག་རེད། ནུབ་ཕྱོགས་སུ་ཐོག་མར་འདི་དར་སའི་ཁུངས་གཙོ་བོ་དེ་འབར་མ་སོགས་ཐེག་དམན་གྱི་ནང་ཆོས་ཉམས་ལེན་བྱེད་མཁན་ཁག་ནས་ཚུར་དར་བ་ཞིག་རེད་འདུག་དེ་སྔོན་ལེ་ཚན་འགའ་ཞིག་ནང་ལ་འདི་ལ་དྲན་པ་ཉེར་བཞག་ཅེས་བརྗོད་ཟིན་པ་ལྟར་ཐེངས་འདིར་ཡང་འདི་ལ་དྲན་པ་ཉེར་བཞག་ཅེས་བརྗོད་ཀྱི་ཡོད། སྤྱིར་སྒོམ་གྱི་ཉམས་ལེན་དེ་ནུབ་ཕྱོགས་པས་བོད་སོགས་ནང་པའི་ཡུལ་གྲུ་ཁག་ནས་ཕར་སྦྱོང་བའི་ཉམས་ལེན་ཞིག་ཡིན་ན་ཡང། བོད་ཀྱི་སྤྱི་ཚོགས་ནང་ལ་མིའི་ལུས་སེམས་ཀྱི་སྨན་བཅོས་ཆེད་དུ་མང་ཚོགས་ནང་སྒོམ་བེད་སྤྱོད་བྱེད་པའི་ལམ་ལུགས་ཤིག་མེད་པར་བརྟེན།

སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནང་གོང་ཞུས་ཨ་མེ་རི་ཁ་བ Jon Kabat Zinn ལགས་ཀྱིས་ཕྱོགས་བསྡུ་བྱས་ནས་བསྐྲུན་པའི་ཉམས་ལེན་འདི་མི་མང་ལ་སློབ་ཁྲིད་བྱེད་པའི་ཉམས་ལེན་ཞིག་ཡིན་པ་དང། འདི་ཡི་བརྒྱུད་ནས་མི་རྣམས་ཀྱི་ལུས་ལ་ཡོད་པའི་ན་ཟུག་དང་སེམས་ལ་ཡོད་པའི་སེམས་ངལ་གཅོག་གི་ཡོད་པ་རེད་ལ། ཨ་མེ་རི་ཁའི་མ་སི་ཆུ་སེ་གཙུག་ལག་སློབ་གྲྭའི་སྨན་གྱི་སློབ་གྲྭའི་ནང་ལ་སྒོམ་དེ་ཡི་བརྒྱུད་ནས་ནད་པར་བཅོས་ཐབས་བྱེད་པའི་སྨན་ཁང་ཞིག་ཀྱང་བཙུགས་ཡོད་པ་རེད། གོང་ཞུས་ཀྱི་མཁས་པ་དེ་ཡིས་བྲིས་པའི་དེབ། རྐྱེན་ངན་གྱིས་ཁེངས་པའི་འཚོ་བ་ཟེར་བ་དེ་རྒྱལ་སྤྱིའི་ཐོག་ལ་སྐད་གྲགས་ཆེན་པོ་ཡོད་པའི་དེབ་ཅིག་ཆགས་ཡོད། གོང་ཞུས་གཙུག་ལག་སློབ་གླིང་ནང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཞི་གནས་ལྟེ་གནས་ཁང་ཟེར་བའི་ཁོང་གི་ལས་འཆར་དེ་བཙུགས་ཡོད་པའི་རྗེས་སུ། མི་ཉིས་ཁྲི་བཞི་སྟོང་ལས་གཞི་དེའི་ནང་ཞུགས་ཡོད་པ་ལྟེ་གནས་ཁང་དེས་གནས་ཚུལ་སྤེལ་འདུག།

མི་རྣམས་ཀྱིས་རང་སྒེར་ལ་ཡོད་པའི་དཀའ་ངལ་ལ་མི་དམིགས་པར། ཐུན་མོང་དུ་ཡོད་པའི་གནད་དོན་ལ་དམིགས་པ་བྱེད་ཀྱི་ཡོད་པ་རེད། འོན་ཀྱང་མི་སྒེར་སོ་སོ་ལ་ཡོད་པའི་དཀའ་ངལ་བྱེ་བྲག་པ་རྣམས་ལ་དགོས་པའི་སྨན་བཅོས་ཀྱི་རྩ་བ་དེ་སྨན་དོན་མི་སྣ་ཡིས་ཐད་ཀར་སྨན་བཅོས་བྱེད་ཀྱི་ཡོད་པ་རེད། གོང་ཞུས་ཞི་གནས་ལྟེ་གནས་ཁང་གིས་བྱ་ཐབས་འདི་བརྒྱུད་ནས་ན་ཚ་མི་འདྲ་བ་ཅི་འདྲ་ལ་ཕན་གྱི་ཡོད་པའི་སྐོར་ལ་གླེང་བར། སེམས་ངལ་དང་འཇིགས་སྣང་གི་དཀའ་ངལ། དབུགས་རྔུབ་སྟངས་ཁག་པའི་ན་ཚ། སྐྲན་ནད། གཅོང་ནད། ཡི་མུག། ཟས་ཚོད་འཛིན་མེད་པའི་ན་ཚ། ལུས་ནུས་མེད་དུ་སྤྱོད་པ། དེ་བཞིན་དབྱིན་ཇིའི་ནང་ལ། Fibromyalgia། ཟེར་བ། ལུས་ལ་ཐོག་ན་ན་ཟུག་རྒྱག་པ་དང་གཉིད་མི་ཁུག་པ། དྲན་པ་ཉམས་པ། ངལ་གསོ་མེད་པའི་ཚོར་བ་སོགས་མྱོང་བའི་ན་ཚ། དེ་བཞིན་ཕོ་བ་དང་རྒྱུ་མ་ཡི་ནུས་པ་ཉམས་པ། སེམས་སྡུག་ཅིང་མགོ་ན་བ། སྙིང་གི་ན་ཚ། ཁྲག་ཤེད་མཐོ་བའི་ན་ཚ། ན་ཟུག་འདྲ་མིན་རྒྱག་པ། དཀའ་ངལ་མྱོང་བའི་རྗེས་སུ་ལྷག་པའི་སེམས་ཐང་པོ་མེད་པ། པགས་ནད། དེ་བཞིན་ལས་ཀ་དང་དཔལ་འབྱོར། ཁྱིམ་ཚང་གི་གནས་སྟངས་ཀྱི་འོག་ནས་སེམས་ངལ་ཡོང་མཁན་བཅས། སྒོམ་འདི་ཡི་བརྒྱུད་ནས་བཅོས་ཐབས་བྱེད་ཀྱི་ཡོད་པ་རེད། བྱ་ཐབས་འདི་ཡི་ནང་ལ་ལག་བསྟར་གཉིས་གཙོ་བཟུང་བྱེད་ཀྱི་ཡོད་པ་དེ་ནི། སྒོམ་རྒྱག་པ་དང་ཡོ་ག་བྱེད་པ་གཉིས་ཡིན་པ་རེད། བྱ་ཐབས་འདི་སྦྱོང་བརྡར་བྱེད་དུས། གཅིག། དབུགས་རྔུབ་སྟངས་ལ་དམིགས་ནས་བསྒོམ་པ་དང། གཉིས། ལུས་ཀྱི་ཚོར་བ་ལ་དམིགས་པ། གསུམ། དངོས་པོ་བྱེ་བྲག་པ་ལ་དམིགས་པ། བཞི། ཟས་ཟ་དུས་ཟས་ལ་དམིགས་པ། ལྔ། གོམ་པ་སྤོ་དུས་དལ་ལྷུག་ངུར་བྱུང་ནས་རང་གི་ལུས་ཀྱི་གཡོ་འགུལ་དང། དབུགས་རྔུབ་སྟངས་ལ་དམིགས་པ། དྲུག། ཡོ་ག་ཡི་སྟངས་ཁག་བེད་སྤྱོད་བྱས་ནས་ལུས་བརྐྱང་བསྐུམ་བྱེད་པ། བདུན། དབང་པོ་ལྔ་པོ་གསལ་ཞིང་རྫི་གསོང་པོར་གནས་པ། བདུན་པ། ལེགས་ཉེས་ཀྱི་རྣམ་རྟོག་མེད་པར་དོ་སྣང་བྱེད་པ། དགུ་པ། རང་གི་བསམ་བློ་ལ་བལྟ་བ་བཅས་སོགས་བྱེད་དགོས་ཀྱི་ཡོད་པ་རེད། ཡང་གོང་ཞུས་ཚོགས་པ་ཡིས་སྤེལ་བའི་གནས་ཚུལ་ནང་སྒོམ་རྒྱག་སྟངས་ཅི་འདྲ་བྱེད་དགོས་པའི་སྐོར་ལ་བཤད་སྐབས། དང་པོ་ལུས་ཅི་ལྟར་འཇོག་དགོས་པའི་ཐད་ལ་བཤད་པར། དེ་ཡང་སྒལ་ཚིགས་དྲང་མོ་གྱེན་དུ་བསྲིང་དགོས་པ་དང། སྒལ་ཚིགས་ཀྱི་རང་རྒྱུད་ཀྱི་དབྱིབས་རང་ཚུགས་སུ་འཇོག་རྒྱུ། སྒལ་ཚིགས་བསྲང་པོ་བྱེད་པའི་ཐོག་ལ་ལྷུག་ལྷུག་ཡོང་བར་བྱེད་དགོས་པ། ཕྲག་པ་ལྷུག་ཏུ་བཏང་ནས་ཅུང་ཙམ་རྒྱབ་ཏུ་ཕྱོགས་དགོས་པ། ལག་གཉིས་རང་གི་པུས་མོའམ་ཡང་ན་པང་སྟེང་དུ་འཇོག་དགོས་པ། དཔུང་པ་དང་ལག་ངར་སོགས་ལྷོད་པོར་འཇོག་རྒྱུ། མགོ་བོ་རང་གི་སྐེ་ཡི་རྩེ་མོའི་དབུས་སུ་ཕྱོགས་གང་དུ་མ་གཡོ་བར་བསྲང་པོར་འཇོག་པ། མགྲིན་པ་ཅུང་ཙམ་ནང་དུ་བཀུག་པ།

དེ་ལྟར་ཙོག་པུར་སྡོད་བཞིན་རང་གི་དབུགས་རྔུབ་སྟངས་ཉམས་ལེན་བྱེད་སྟངས་ཐད་ལ་འགྲེལ་བརྗོད་བྱས་པའི་ནང་ལ། དབུགས་རྔུབ་འཐེན་དལ་ལྷུག་རྩོལ་བ་མི་དགོས་པའི་ཐོག་ནས་བྱེད་རྒྱུ་དང། དེ་ཡང་དབུགས་ནང་དུ་འཐེན་ཐེངས་གཅིག་ལ་གྲངས་ཀ་བརྩིས་ནས་དབུགས་ཕྱིར་གཏོང་དུས་ཡང་གྲངས་ཀ་དེ་གཅིག་མཚུངས་ཡོང་བ་བྱེད་དགོས་པ་དང། དེ་ཡང་མི་རང་སོ་སོ་ཡི་གློ་བ་ཆེ་ཆུང་དང་དབུགས་རྔུབ་སྟངས་ཀྱི་གོམས་གཤིས་མི་འདྲ་བ་ལ་གྲངས་ཀ་འདྲ་མིན་ཡོང་གི་ཡོད་པ་ལྟར་བརྩི་དགོས་ཀྱི་ཡོད་པ་རེད།